རྟགས་སྦྱོར་ཡང་དག་ཏུ་སོང་བའི་རྒོལ་བ་དེ་སྒྲ་མི་རྟག་པར་སྒྲུབ་པའི་ད་ཨ་ནི་རྗེས་ཁྱབ་རྟོགས་ཀྱང་ཨེ་རེད། བསྒྲུབ་བྱ་ལ་སྒྲོ་འདོགས་མ་ཆོད་མ་ཆོད་དེ་སྒྲ་རྟག་པར་འཛིན་པའི་རྟག་འཛིན་ཀུན་བརྟགས་ཀྱི་སྒྲོ་འདོགས་མ་ཆོད་པའི་ཕྱིར་ཏེ་སྒྲ་རྟག་འཛིན་མ་ལྡོག་པའི་ཕྱིར། མ་ལྡོག་པའི་ཕྱིར་ཏེ་གང་ཟག་ཁོ་རང་གི་རྒྱུད་ལ། དེ་སྒྲ་རྟག་འཛིན་ཀུན་བརྟགས་མ་རྟོགས་པའི་ཕྱིར། སྒྲ་རྟག་འཛིན་ཀུན་བརྟགས་མ་ལྡོག་པའི་ཕྱིར་ཏེ་ཁོའི་རྒྱུད་ལ་སྒྲ་རྟག་འཛིན་ཀུན་བརྟགས་ཡོད་པའི་ཕྱིར།

དེ་འདྲ་བའི་རྟག་པ་བྱས་པས་སྟོང་བ་དེ་རྟགས་ལ་བརྟེན་ནས་སྒྲུབ་དགོས་ཡོད་པ་ཡིན་ས། རྟགས་ག་རེ་ལ་བརྟེན་པ་རེད་ཟེར་ན་དེ་ནི་གནོད་པ་ཅན་གྱི་རྟགས་ལ་བརྟེན་པ་རེད་ད་དེ་ལ། ཨ་ནི་དོགས་པ་གཉིས་བཀོད་འདི་ཐ་ན་ལྕགས་ཀྱི་བྲག་རང་རེད་ད། འདིའི་ནོར་བུའི་སྐྱེ་བོ་ཚོར་བསྒྱུར་བ། འོ་ཡ། རྟགས་གཉིས་བཀོད་འདི་ད། ཨ་ནི་ཆོས་ཅན་རྟག་པའི་ངོས་ནས་དཔྱད་མི་བཟོད་པ་དང་བཅས་པ་བྱས་ཡོང་དུས། བསྒྲུབ་བྱའི་ཆོས་བྱས་སྟོང་གི་ངོས་ནས་དཔྱད་མི་བཟོད་པ་གཉིས་ཀྱི་ནང་ནས་གཉིས་པ། བསྒྲུབ་བྱའི་ཆོས་བྱས་པས་སྟོང་བའི་ངོས་ནས་དཔྱད་མི་བཟོད་པ། དུ་གསལ་བཤད་བྱས་ན་མ་འགྲིག་པ་ཆགས་ཀྱི་འདུག་ཟེར་བ་དང་བཅས་པ་བྱས་ན་ཏག་ཏག་ཅིག་འགྲིག་ཐུབ་ཀྱི་མི་འདུག་ཟེར་བ། ད་དཔྱད་མི་བཟོད་པ་དེ་ལ་བདག་ལ་དོགས་པ་དེ་ལ་བཀོད་སོང་ག་རེ་བཀོད་སོང། ཡ། ཕྱི་རྒོལ་ཡང་དག་གི་རྒྱུད་ཀྱི་རྟག་པ་བྱས་པས་སྟོང་བ་རྟོགས་པའི་རྗེས་དཔག་དེ། ཨ་ནི། རེ་བ། སྒྲ་མི་རྟག་པར་སྒྲུབ་པའི་ལྡོག་ཁྱབ་རྟོགས་སམ་མ་རྟོགས་དེ་ལ་སོང། ལྡོག་ཁྱབ་རྟོགས་སམ་མ་རྟོགས་ཞེ་ན་ད་དེ་ནི་མ་རྟོགས། རྟག་པ་ཆོས་ཅན་བྱས་པས་སྟོང་སྟེ་དོན་བྱེད་ནུས་པས་སྟོང་བའི་ཕྱིར་ཞེས་པའི་སྦྱོར་བ་འདི། རྟགས་སྦྱོར་འདི། བྱས་རྟགས་ཀྱིས་སྒྲ་མི་རྟག་པར་སྒྲུབ་པའི། ལྡོག་ཁྱབ་སྒྲུབ་བྱེད་ཀྱི་རྟགས་སྦྱོར་རྣམ་དག་ཡིན་ཀྱང།

འདིས་མ་ཀློག་ཧ་གོ་ན་འདིའི་ནང་ལོགས་ནས་རྟགས་གསལ་བཏང་ཡ་རེད་གཙོ་བོ་གཙོ་བོ་ང་ཚོ་ག་རེ་རེད་ཟེར་ན་རྟགས་རེ་དང་འབྲེལ་ཡོང་དུས་སྤྱིའི་སྟོང་བ་ངེས་ན་བྱས་རྟགས་ཀྱིས་སྟོང་བ་ངེས་པའི་ཁྱབ་པ་གྲུབ་སྟངས་དང་འབྲེལ་བ་གྲུབ་སྟངས་དང་རེད་བ། འབྲེལ་བ་གྲུབ་འོང་དུས་ན་བྱས་མི་རྟག་གི་འབྲེལ་བ་དེ་སྟེ་རང་ལྡོག་དང་དོན་ལྡོག་གཉིས་ཡོད་པའི་ནང་ནས་རང་ལྡོག་ག་འདྲས་ཀྱིས་གྲུབ་ཀྱི་འདུག་རང་ལྡོག་གྲུབ་དུས་རྩ་བའི་བྱས་མི་རྟག་ཐ་དད་བྱས་པ་མི་རྟག་པ་ཐ་དད་མི་རྟག་པ་ཐོབ་པའི་གེགས་རྟག་པ་ལ་བྱས་པ་མེད་པ་རྟག་པ་ལ་བྱས་པ་མེད་པ་གྲུབ་སྟངས་དེ་རྩོག་གྱི་འདུག་གོ་རེད།

བྱས་པ་ཆོས་ཅན་རང་གྲུབ་ཙམ་ནས་འཇིག་ངེས་ཡིན་ཏེ་རང་ཉིད་འཇིག་པ་ལ་ཕྱིས་འབྱུང་གི་རྒྱུ་རྐྱེན་གཞན་ལ་ལྟོས་མེད་ཀྱི་དངོས་པོ་ཡིན་པའི་ཕྱིར་གང་དག་གར་སྟེགས་འོག་ཏུ་བྱས་པ་ཁོ་རང་གྲུབ་ཙམ་ཉིད་ནས་འཇིག་པའི་ངོ་བོ་སྐྱེས་པ་རེད། བྱས་པ་སྐྱེད་པར་བྱེད་པའི་གི་རྒྱུ་དང་འཇིག་པར་བྱེད་པའི་རྒྱུ་གཉིས་སོ་སོར་མེད་པར་བྱེད། གཅིག་པ་གཅིག་རྐྱང་ཡིན་པ་སྟེ་སྟེགས་འོག་རེད། བྱས་པ་ཆོས་ཅན་རང་གྲུབ་ཙམ་ནས་འཇིག་ངེས་ཡིན་ཏེ་ཟེར་དུས་ཁོ་རང་ཡོད་ཙམ་ནས་རང་ཆས་སུ་འཇིག་པ་རང་ཆས་སུ་ཡོད་དང། འཇིག་པ་རང་ཆས་སུ་ཡོད་རེད། ཁོ་འཇིག་པའི་ངོ་བོ་སྐྱེད་པ་ལ་ཁོ་རང་སྐྱེས་ཚར་དུས་རྒྱུ་གཞན་པ་ཅིག་འཚོལ་དགོས་ཀྱི་མ་རེད་དང། ཕྱིས་འབྱུང་གི་རྒྱུ་རྐྱེན་གཞན་ལ་ལྟོས་ནས་ཟེར་ཡོང་དུས་རྗེས་མ་ཡོང་ཡག་གི་རྒྱུ་འདྲ་བོ་ཅིག་རེད་པ། ལྟོས་དགོས་ཀྱི་མ་རེད་ག་རེ་བྱས་ནས་ཟེར། གྲུབ་ཙམ་ཉིད་ནས་ད་ག་རང་འཇིག་པའི་ངོ་བོར་སྐྱེས་པ་རེད་བ། དེ་རེད་ད། རེད་ད། ཞེས་གསུངས་ཀྱི་རེད། ད་དེ་ལ་བྱེ་བྲག་སྨྲ་བས་ཡོད་རེད་ལབ་རེད་བ་ད། རེད་བ། བྱས་པ་ཆོས་ཅན་ཁྱོད་གྲུབ་ཙམ་ནས་འཇིག་ངེས་མ་ཡིན་པར་ཐལ་འཇིག་པ་ལ་ཁྱོད་ཀྱི། ཕྱིས་འབྱུང་གི་རྒྱུ་རྐྱེན་གཞན་ལ་ལྟོས་པའི་ཕྱིར་ཏེ་དཔེར་ན་བུམ་པ་བཞིན། བུམ་པ་འཇིག་པ་ལ་ཕྱིས་འབྱུང་གི་རྒྱུ་རྐྱེན་གཞན་ལ་ལྟོས་པ་རེད་པས། རེད་ཟེར་ལ། ད་བྱེ་བྲག་སྨྲ་བས། ཟེར་བ། བྱེ་བྲག་སྨྲ་བས་ཡིན་པའི་རྒྱུ་མཚན་ག་རེ་ཟེར་ན། བུམ་པ་འཇིག་པ་ལ་ཁོ་རྗེས་མ་ཡོང་ཡག་ཐོ་བ་ལ་སོགས་པ་དང་བཅས་ཀྱི་འདུག་ཨ། ད་ཁོས་ཆག་འགྲོ་ཡ་དེ་ཚ་མོ་བསྐོལ་བར་ད་བུམ་པ་འཇིག་ཟེར་ཟེར་བ། བུམ་པ་ཐོ་བ་གིས་བཅོམ་པ་ལ། འགྲོ་བ། ཁོ་ཕྱིས་འབྱུང་བའི་རྒྱུ་རྐྱེན་གཞན་ལ་ལྟོས་གུག་རོ།

དང། དང་པོ་རིགས་པ་དེ་མ་ཡིག་སྔར་ནས་སྒྲུབ་ཀྱི་ཡོད་རེད་བ། འདི། སྐྱེ་བ་སྔ་མའི་རིག་པ་ལ་བརྟེན་པ་མ་རེད་ཟེར་ལབ་རེད་རྒྱང་འཕེན་པས། ལུས་ལ་བརྟེན་པ་རེད་ཟེར་བ་རེད། སྔར་གྱི་ཕ་མའི་ཁུ་ཁྲག་ལ་སོགས་པ་དེ་ལ་བརྟེན་ནས་དེ་རྣམ་ཤེས་ཀྱི་ཉེར་ལེན་རེད་ད་གོ། རྒྱང་འཕེན་པས། དེ་ནི་ང་ཚོ་རྣམ་འགྲེལ་ནང་ལ་རྣམ་ཤེས་མིན་པ་རྣམ་ཤེས་ཀྱི་ཉེར་ལེན་མིན་པའི་ཕྱིར་ཡང་གྲུབ་ལབ་ཀྱི་འདུག། རྣམ་ཤེས་མ་ཡིན་པའི་ཆོས་ཅིག་གིས་རྣམ་ཤེས་ཀྱི་ཉེར་ལེན་མི་བྱེད་པ་ཡིན་ཙང།

ཡོད་པ་མ་རྟོགས་པའི་གང་ཟག་གིས་ཡོད་པ་རྟོགས་ཟེར་རོ། ད་དེ་ནི། རེད་པ། ཡོད་པ་མ་རྟོགས་པའི་གང་ཟག་གིས་གཅིག་རྟོགས་རོ་བ་དང་ཆོས་གང་ཡང་རུང་བ་གཅིག། དེ་རྟོགས་སྲིད་བྱེད་གཅིག་གི་སྟེང་དུ་རྟོགས་རོ་བ་དང། རེད་པ། ཡོད་པ་མ་རྟོགས་པའི་གང་ཟག་ཡོད། ཡོད་པ་མ་རྟོགས་ལ་བུམ་པ་རྟོགས་པའི་གང་ཟག་གཅིག་ཡོད་པར་བྱས། དེས། ཡོད་པ་རྟོགས་པར་ཐལ། བུམ་པ་ཡོད་པར་རྟོགས་པའི་ཕྱིར།

དེས་ན། ཐར་ལམ་གསལ་བྱེད་ཁོ་རང་ཡོད་ཆོག་ཆོག། འདི་ནི་ཚད་མ་སོ་ན་དེ་ངེས་ལགས། ད་སེམས་ཀྱི་རོ། དེས། དེས་ལ་རོ། ད་ཚད་མ་དེས། བྱས་པ་རྟག་སྟོང་དུ་མ་རྟོགས་པའི་ཕྱིར། ད་རེས། བྱས་རྟགས་ཀྱིས་སྒྲ་མི་རྟག་པར་སྒྲུབ་པའི་ཕྱི་རྒོལ་ཡང་དག་གི་རྒྱུད་ཀྱི། རྟག་པ་བྱས་སྟོང་དུ་རྟོགས་པའི་ཚད་མ་དེས། བྱས་པ་རྟག་སྟོང་དུ་མ་རྟོགས་པའི་ཕྱིར། རེ་བ།

དཔེ་ཆ་ཡོད་ན་ད་འདི་བལྟ་དགོས། དེའི་ཐོག་ལ་ངེས་མཉམ་ཚད་མ་བརྒྱད་ཚོད་འབྲེལ་བའི་ཁ་ཐུག་ངའི་སྐོར་དངོས་གནས་དེ་རེད་ད། ཨེ། གཞན་མ་མ་གཏོགས་རང་མ་རེད་ད་ང་ཚོ་ངེས་མཉམ་ཚད་མ་བརྒྱད་ཚོད་ལ་གུད་དོ་བ་ཤོད་ར་ནོ། ལ་གུད་དོ་རོ་བ། ལ་ཡ་ད་ང་ཚོ་ཁོང་གི་སྐོར་ད། རེད་བ། དཔེ་ཆ་སྐོར་རེད་དཔེ་ཆ་ནི་ཡོད་རེད་ད། ཞིབ་པོ་ཡོད་རེད། ངེས་མཉམ་ཚད་མ་ཞེས། ཨེ་ངེས་མཉམ་ཚད་མ་བརྒྱད་རྟོགས་ཆོག་ཅི་ཡོད་དེ། བྱས་ན་མི་རྟག་པས་ཁྱབ་པ་དང། རྟག་ན་མ་བྱས་པས་ཁྱབ་པ་དེ་ཚོ་བཞག་གཏོང་ན་དེ་ནས། མ་ཡིན་པའི་སྒྲུབ་བྱེད་ཀྱི་སྒོ་རེད་བ་ད་ང་ཚོ། རེད་བ། མ་ཡིན་པའི་སྒྲུབ་བྱེད་སྒོ་དུས་ད་དཔེ་ཆ་ཁོ་རང་ངོ་ཚའི་སྒོ་དགུ་ད། དེའི་འབྲེལ་བའི་སྐོར་མང་པོ་ཤེས་ར་ཡོད་རེད་ད།

དེས་ན་ཡང་མི་རྟག་པ་ལོག་གཞི་རྟག་པ་ལ་བྱས་པ་མེད་པར་རྟོགས་པས་བྱས་མི་རྟག་གི་འབྲེལ་བའི་ཕྱོགས་གཅིག་ངེས་པ་ཡིན་ཀྱང། ངེས་པ་དེ་རྟོགས་པ་ཡིན་ཀྱང། བྱས་པ་གཞིར་བཟུང་ནས་རྟག་པ་ལ། རེ་བ་བྱས་པ་གཞིར་བཟུང་ནས་ཟེར་ཏེ་བྱས་པ་ཁྱད་གཞིར་བཟུང་ནས། ཨ་ནི་རྟག་པ་ལ་མེད་ངེས་སུ་རྟོགས་པ་མ་ཡིན་ཏེ། རེ་བ་བྱས་པ་གཞིར་བཟུང་ནས་བྱས་པ་དེ་ཉིད་རྟག་པ་ལ་མེད་ངེས་སུ་ཟེར་གྱི་མེད་པར་གཅིག་པ་དང་མེད་པར་རྟོགས་པ་མ་ཡིན་ཏེ།

བྱས་པ་མི་རྟག་པར་སྒྲུབ་པའི་རྟགས་ཡང་དག་ཡིན་པར་ཐལ་ཟེར་ན། རེ་འདོད་མི་ནུས་ཏེ་བྱས་པ་ལ་འགོད་ཚུལ་ལྟར་མ་གྲུབ་པའི་ཕྱིར་ཟེར་ལ། ཁོ་ག་རེ། རྟགས་དེ་ལ་བརྟེན་པའི་རྗེས་དཔག་དེ་དེས་རྟོགས་སོང་ན་རྟོགས་པ་དེ་རྟགས་ལ་བརྟེན་ནས་རྟོགས་དགོས་ས། དཔེར་ན་གནོད་པ་ཅན་གྱི་རྟགས་ལ་བརྟེན་པའི་རྗེས་དཔག་གིས་འོ་ཡ་ད། རྟག་ན་མ་བྱས་པས་ཁྱབ་པ་རྟོགས་རོ་བ། རྟག་ན་མ་བྱས་པས་ཁྱབ་པ་རྟོགས་པ་དེ་རང་གིས་བྱས་ན་མི་རྟག་པས་ཁྱབ་པ་རྟོགས་ན། དེ་འདྲ་བའི་རྗེས་དཔག་གིས་བྱས་ན་མི་རྟག་པས་ཁྱབ་པ་དེ་རྟགས་དེ་ལ་བརྟེན་ནས་རྟོགས་དགོས་ཀྱི་རེད། རྟགས་གཅིག་ལ་བརྟེན་པ་ཡིན་ན་རྟགས་གཞན་པ་ནི་བཀོད་མ་སོང། ད་གིན་དོན་བྱེད་ནུས་པས་སྟོང་སྟོང་པའི་ཕྱིར་ཏེ་རྟགས་ཀྱིས་བཀོད་སོང་བ་ཟེར་ད་རྟགས་དེ་ལ་བརྟེན་ནས་རྟོགས་པ་ཡིན་པར་ཐལ་ཟེར། རྟེན་དུ་གྱུར་པའི་རྟགས་དེ་ལ་བརྟེན་ནས་རྟོགས་པ་ཡིན་པར་ཐལ་ཟེར། དེ་རྟོགས་སོང་ན་མི་རིགས་ཏེ་ཟེར་བ། དེ་འདྲ་བའི་རྟགས་དེ་བྱས་པ་ལ་འགོད་ཚུལ་ལྟར་མ་གྲུབ་པའི་ཕྱིར་ཏེ་ལབ་དུས་རྟགས་དོན་བྱེད་རིམ་དང་ཅིག་ཅར་གྱིས་དོན་བྱེད་ནུས་པས་སྟོང་བ་དེ། བྱས་པའི་སྟེང་དུ་འགོད་ཚུལ་དང་མཐུན་པར་ཡོད་པ་ཉིད་དུ་ཚད་མས་ངེས་པ་མ་ཡིན་པའི་ཕྱིར་ཏེ།

རྟག་པ་བྱས་སྟོང་དུ་རྟོགས་པའི་ཚད་མ་དེས་བྱས་པ་རྟག་པ་ལ་མེད་པར་རྟོགས་ནུས་པ་མ་ཡིན་པས་གཞི་བྱས་པ་དང་ཚོགས་དགོས་སོ་ཞེས་གསུངས། ད་འདིར་རྟག་པ་བྱས་པ་ལ་མེད་པར་རྟོགས་པའི་སྒྲ་དེ་ཟེར་ན་རྟག་ན་མ་བྱས་པས་ཁྱབ། དཔེར་ན། ནམ་མཁའ་བཞིན་སྒྲ་ནི་བྱས་སོ་ཞེས་པའི་སྒྲུབ་ངག་དེའི་ཚིག་ཟུར་བཅད།

ཨོ་དེ་དེ་དེ་དེ་འགྲིག་གི་འདུག་ཏག་ཏག་དེ་རེད་ད་ང་ཚོ་དེ་རེད་ད། ཨ་ནི་ངག་གི་སྟེང་གི་དོ་གར་ཁྱེར་ནས་ཟེར་ན། ངག་ནི་བརྗོད་འདོད་རྗེས་འགྲོའི་ཕྱིར་ཟེར་ལབ་ཡོད་དོ། ངག་ཟེར་དེ་གཙོ་བོ་བརྗོད་འདོད་ཀུན་སློང་ཁོ་རང་གི་རྗེས་སུ་འགྲོ་དགོས་ཀྱི་ཡོད་པ་ཡིན་ཙང་ཁྱབ་པ་གཉིས་བརྗོད་པར་འདོད་དགོས་རེད་དོན་གྱིས་གོ་བས་ཅིག་ཤོས་ལ་དྲན་པ་ཡང་དག་སྐྱེ་བར་འགྱུར་ཟེར་ལབ་ཡོད་ད་སྒྲུབ་ངག་སྟོན་པའི་རྣམ་འགྲེལ་རྩ་བའི་ནང་ལོགས་ལ། དོན་གྱིས་གོ་བས་ཅིག་ཤོས་ལ་ཟེར་ལབ་རོ། དོན་གྱིས་གོ་འགྲོ་གི་རེད་སྐྱེ་དངོས་སུ་གྱུར་པའི་ཕྱོགས་ལ།

བྱས་པ་རྟག་པ་ལ་མེད་པར་རྟོགས་ཡང་རྟག་པ་བྱས་སྟོང་དུ་རྟོགས་པའི་ཚད་མ་ཅིག་ཡོད་རོ། དེས། བྱས་པ་རྟག་པ་ལ་མེད་པར་རྟོགས་ནུས་པ་མ་ཡིན་པས། ད་གཞི་བྱས་པ་དང་ཚོགས་དགོས་སོ་ཟེར་ལབ་རོ། ཞེས་དང། ཨ་ནི། བྱས་པ་རྟག་པ་ལ་མེད་པར་རྟོགས་པ་ལ་ཆོས་ཅན་བྱས་པ་གཅིག་དང་ཚོགས་ནས་རྟོགས་དགོས་ཀྱི་མ་གཏོགས། ཨ་ནི། དེ་མ་ཡིན་པས་ན་དོན་བྱེད་ནུས་སྟོང་འདྲ་བོ་གཅིག་ལ་བརྟེན་ནས་རྟོགས་ཡ་ཡོད་མ་རེད། ཟེར་བ། ཨོ་ཡ། ད་བྱས་རྟགས་ཀྱིས་སྒྲ་མི་རྟག་པར་སྒྲུབ་པའི་ཕྱི་རྒོལ་ཡང་དག་གིས།

སྐད་གདངས་མ་ངེས་ཟེར་ནས་དེ་འདྲའི་ལུགས་ཤིག་ཤེས་བྱ་སྟེ། རང་ལུགས་ལ། བྱས་པའི་ལྡོག་པས་ཁྱད་པར་བྱས་པའི་གསལ་བའི་དབྱེ་བ་མཐའ་དག་མི་རྟག་པས་ཁྱབ་པ་ངེས་པ་སྟེ། ཐར་ལམ་གསལ་བྱེད་ཁོ་རང་གི་དགོངས་པ་རེད། རེད་བ་ཐར་ལམ་གསལ་བྱེད་ད། མཐར་གཏུགས་ན་དཔལ་ལྡན་ཆོས་གྲགས་ཀྱི་དགོངས་པ་དེ་དེ་རེད། མཐར་གཏུགས་ན་དཔལ་ལྡན་ཆོས་གྲགས་རེད་བ་ད། རེད་བ། འོ་ཡ། ཡིན་ཏེ། རྣམ་ངེས་དར་ཊཱིཀ་ལས། ཡང་ན་བྱས་ན་མི་རྟག་པས་ཁྱབ་པ་ངེས་པའི་ཚད་མ་དེས་ལ། ར་ཨ་ནི་བྱས་པའི་གསལ་བའི་དབྱེ་བ་མཐའ་དག་ལ་མི་རྟག་པས་ཁྱབ་པ་ངེས་སུ་ཆུག་ཀྱང། ངེས་པ་རེད་དེ་ངེས་ཆོག་གི་རེད་ཟེར་བ་ད་ཆུག་ཀྱང། ངེས་སུ་ཆུག་ཀྱང། སྒྲ་ཡི་བྱས་པ་ལ་མི་རྟག་པས་ཁྱབ་པ་ངེས་མི་དགོས་ཏེ། དེ་ངེས་པ་ལ་རེད་བ། བྱས་པའི་ལྡོག་པས་ཁྱད་པར་བྱས་པའི་གསལ་བའི་དབྱེ་བ། མཐའ་དག་མི་རྟག་པས་ཁྱབ་པ་ངེས་པ་ལ། སྒྲ་ཡི་བྱས་པ་ཡིན་ན་མི་རྟག་པ་ཡིན་པས་ཁྱབ་པ་ངེས་མི་དགོས་ཏེ། སྒྲ་དང་སྒྲ་ཡིས་བྱེད་པ། དངོས་ཤུགས་གང་ལ་ཡང་བློ་ཁ་ཕྱོགས་པ་མེད་པའི་ཕྱིར་ཞེས་གསུངས་པའི་ཕྱིར་ད་ལྟའི་ད་ལྟའི་ཡང་ཕྱི་རྒོལ་ཡང་དག་བཞག་ཡ་ཡོད་མ་རེད། ཡོད་མ་རེད་པ་ཡ། ཕྱི་རྒོལ་ཡང་དག་བཞག་ན་སྒྲ་དང་སྒྲ་ཡི་བྱས་པ་ལ་དངོས་ཤུགས་གང་ཡང་བློ་ཁ་ཕྱོགས་ཡ་མེད་པ་ད་མ་རེད་རོ་བ། ཕྱོགས་དང་ཕྱོགས། སྒྲ་རྟོགས་རེད་ལ་སྒྲ་ཡི་བྱས་པ་རྟོགས་རེད། རེད་བ་ད་ཞེས་པ་དང། ད་ག་རེ་རེད་ཟེར་ན་དེ་འདྲ་བའི་ཕྱི་རྒོལ་ཡང་དག་གི་རྒྱུད་ཀྱི་བྱས་ན་མི་རྟག་པས་ཁྱབ་པ་ངེས་པའི་ཚད་མ་ཁོ་རང་གིས་ཨེ་རེད། ཨཱ། བྱས་པའི་ལྡོག་པས་ཁྱད་པར་བྱས་པའི་གསལ་བའི་དབྱེ་བ་མཐའ་དག་རྟག་པས་སྟོང་པས་ཁྱབ་པ་ངེས་ན་ཡང། སྒྲ་ཡི་བྱས་པ་རྟག་སྟོང་དུ་མ་རྟོགས། མ་རྟོགས་ཏེ། སྒྲ་ཡི་བྱས་པ་དེ་རྟག་པ་ལ་འཇུག་གི་ཡོད་ན་མེད་ན་དྲན་ནས་དོགས་པ་ཁོ་ན་ཟ་ཡོད་མ་རེད་བློ་ཁ་ཕྱོགས་ཡོད་མ་རེད། བློ་ཁ་མ་ཕྱོགས་པ་ཡིན་ཙང་སྒྲ་ཡི་བྱས་པ་རྟག་སྟོང་དུ་མ་རྟོགས། མ་རྟོགས་ན་ཡང་བྱས་པའི་ལྡོག་པས་ཁྱད་པར་བྱས་པའི་གསལ་བའི་དབྱེ་བ་མཐའ་དག་རྟག་པས་སྟོང་པར་རྟོགས་ཆོག་གི་རེད། དེ་འགྲིག་གོ། དེ། ང་ཚོས་འོད་ལྟར་བྱེད་ཐུབ་པའི་དེ་ཞིབ་ཆ་རེད་ད། དེ་རྣམ་ངེས་དར་ཊཱིཀ་གི་ལུགས། རྣམ་ངེས་དར་ཊཱིཀ་ལས་ལུགས་གཉིས་བཤད་པའི་ནང་ནས་རྣམ་ངེས་དར་ཊཱིཀ་གི་ལུགས་ཕྱི་མ་དེ་བཅས་རྫོགས་པ་ངེས་པའི་ལུགས་དེ། ཞེས་གསུངས་པ་ཤེས། ད། དེ་འདྲའི་ཕྱི་རྒོལ་དེས་བྱས་པའི་གསལ་བའི་དབྱེ་བ་མཐའ་དག་ལ་མི་རྟག་པས་ཁྱབ་པ་མ་ངེས་པ་ཡིན་ན། རེད་པ། ཁྱབ་པ་མ་ངེས་ན་དེ་བྱས་པའི་གསལ་བའི་དབྱེ་བ་འགའ་ཞིག་དང། རྟག་པའི་གཞི་མཐུན་ཡོད་པར་དོགས་པར་ཁས་ལེན་དགོས་གནད་འགག་དེ་རེད་ད། མཐའ་དག་ངེས་ངེས་ལབ་བསྡད་ཀྱི་འདུག་མང་པོ་རྟོགས་དགོས་ཀྱི་མི་འདུག་ཡིན་ན་ཡང་བྱས་པ་རྟག་སྟོང་རྟོགས་པ་དེའི་ཚེ་ན་བྱས་པའི་ལྡོག་པས་ཁྱད་པར་བྱས་པའི་གསལ་བའི་དབྱེ་བ་མཐའ་དག་རྟག་པས་སྟོང་པར་རྟོགས་དགོས་རེད། གལ་སྲིད་མ་རྟོགས་པ་ཡིན་ན་བྱས་པའི་ཁྱད་པར་གསལ་བ་འགའ་ཞིག་རྟག་པ་ཡིན་ནམ་མིན་ན་དྲན་ནས་དོགས་པ་ཟ་སྲིད་ཀྱི་རེད་བ་ཟེར་མ་ངེས་ན་དེ་རེད་བ་དང།